དེའི་སྒང་ལ་དེ་ནས་བསམ་གཏན་གསུམ་པའི་བདེ་བ་དེ་སྦྱར་ནས་ཨ་ནི། བདེ་བ་དེ་ལ་ཨ་ནི། ཡིད་ཀྱི་ཤེས་པ་དང་དབང་པོའི་ཤེས་པ་གཉིས་ཡིན་དགོས་རོ། ད་འདོད་པའི་རྣམ་པར་ཤེས་པའི་འཁོར་གྱི་དེ་ནས་ཚོར་བ་སིམ་པ་མྱོང་བ་བདེ་བ་དེ་ཡིན་ན་ཡིད་བདེ་ཡིན་ཟེར་དགོས་རོ། ཡིད་བདེ་མ་གཏོགས་དེ་ཚོར་བ་ལྔ་གི་ནང་ནས་བདེ་བ་ལ་བཞག་གི་མ་རེད་བ།

དབང་ཤེས་ནང་ཚོར་བ་སྡུག་བསྔལ་གཅིག་ཡོད་རོ་བ་སྟེ། སྡུག་བསྔལ་བ། ད་ལྟ། དེ་ནས་ཡིད་མི་བདེ་ཟེར་མཁན་དེ་ཡིད་ཀྱི་ཤེས་པ་རོ། ཡིད་ཀྱི་ཤེས་པ་རེད་དེ། ཁོའི་ངོ་བོ་ཕར་བསམ་བློ་བཏང་བ་ཡིན་ན་གཉིས་རེད། དེ་ལ་ཡིད་མི་བདེ་དེ་ལ་དགེ་བ་དང་མི་དགེ་བ་གཉིས་ཡོད། དཔེར་ན་དགེ་བ་བྱེད་པ་ལ་དེ་ནས་ཉོས་ནས་དེ་འདྲ་མ་སོང་ཟེར་ཡག་དེ་འདྲ་གཅིག་ལ།